ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་བཞི་གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་ལས་རིམ་ཁག་གི་དང་པོ་དེར་བོད་ཡིག་དང་བོད་སྐད་ཀྱི་ལམ་ནས་བཀོལ་ཐུབ་པའི་གི་སྨོན་ལམ་རིག་ནུས་ཚོད་ལྟ་རིམ་པ་དང་པོ་དེ་བཞུགས་སྒར་དུ་ཡོངས་གྲགས་ཀྱིས་འགྲེམས་སྤེལ་ཐོག་མ་དེ་གནང་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། ས་གནས་ས་ཐོག་ནས་བཏང་ཡོང་བའི་གནས་ཚུལ་ཞིག་གི་ནང། ཨ་ནི་ད་ལོ་ཤས་ནང་ལོགས་ལ་ཨ་ནི་ང་རང་ཚོ་ཚན་པ་ཡིན་ནའི་རེད་ཨ་ནི་གཞུང་འབྲེལ་མ་ཡིན་པ་ཚོགས་པ་གཞན་པས་ཀྱིས་ཨ་ནི་ལས་འགུལ་མང་པོ་ཞིག་སྤེལ་ཡོད་ཙང།
དེ་ནི་དེ་རིང་གི་དམིགས་བསལ་གསར་འགྱུར་ཞིག་དང་མཐའ་མཇུག་ཏུ་བོད་ཀྱི་ཁོར་ཡུག་ཞེས་པའི་ལེ་ཚན་ཞིག་དང་བཅས་ལས་རིམ་ཁག་རིམ་པ་བྱས་ནས་ཉན་རོགས་ཞུ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་དེ་རིང་གི་གསར་འགྱུར་ཉན་རོགས་ཞུ། བོད་ཡིག་དང་བོད་སྐད་ཀྱི་ལམ་ནས་བཀོལ་ཐུབ་པའི་གི་སྨོན་ལམ་རིག་ནུས་ཚོད་ལྟ་རིམ་པ་དང་པོ་དེ་བཞུགས་སྒར་དུ་ཡོངས་གྲགས་ཀྱི་འགྲེམས་སྤེལ་ཐོག་མར་གནང་ཡོད་འདུག་དེ་ཡང་འཛམ་གླིང་སྤྱི་ལ་ཚན་རིག་དང་འཕྲུལ་ལས་ཡར་རྒྱས་ཤུགས་ཆེ་སོང་བ་དང་བསྟུན་ནས་འཕྲུལ་ཆས་ཀྱི་རིག་ནུས་ལ་བརྟེན་ནས་གནས་ཚུལ་རྙོག་འཛིང་དང་སྣ་མང་ལ་དབྱེ་ཞིབ་དང་འཚོལ་བཞིར་ངོས་འཛིན་དང་ཤེས་རྟོགས་ཐུབ་པ་མ་ཟད་སྐད་ཡིག་འདྲ་མིན་ཕན་ཚུན་རང་འགུལ་གྱིས་བསྒྱུར་ཐུབ་པ་བྱེད་པ་སོགས། ཡར་རྒྱས་ཆེན་པོ་གཏོང་བཞིན་ཡོད་པ་ལྟར་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་ཀྱང། དུས་རབས་ཀྱི་འགྱུར་བ་དང་བསྟུན་པའི་གི་ཐོག་ནས་བོད་ཡིག་དང་བོད་སྐད་ཀྱི་ལམ་ནས་བཀོལ་ཐུབ་པའི་གི་སྨོན་ལམ་རིག་ནུས་ཟེར་བ་གསར་པ་ཞིག་བཟོས་ནས། ཟླ་བ་འདིའི་ཕྱི་ཚེས་གསུམ་གྱི་ཉིན་བཞུགས་སྒར་བོད་ཀྱི་ཟློས་གར་ཚོགས་ཁང་དུ་དབུ་འབྱེད་གནང་ཡོད་པ་རེད། དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་སྨོན་ལམ་རིག་ནུས་དེར་དབྱིན་སྐད་དང་བོད་ཡིག་གཉིས་ཕན་ཚུན་བསྒྱུར་བ་དང་བོད་སྐད་ཀྱི་ལམ་ནས་བཤད་པ་ཡིག་ཐོག་ཏུ་ཕབ་ཐུབ་པ། ཡིག་ཐོག་ཏུ་ཡོད་པ་བོད་སྐད་ཀྱི་ལམ་ནས་ཀློག་འདོན་ཐུབ་པ་དང་ཤིང་དཔར་སོགས་གློག་ཀླད་ཀྱི་ནང་ལ་མ་བཅུག་པའི་གི་དཔེ་ཆ་ཡི་རིགས་དཔར་བླངས་ཏེ་གློག་ཀླད་ཀྱི་ནང་རང་འགུལ་གྱིས་འཇུག་པ་སོགས་ཀྱི་ནུས་པ་འདོན་ན

ཡོང་གི་རེད་ད་ཡིན་ནའི་འདི་ཕྱིར་ཕལ་ཆེར་ང་ཚོས་ཀྱི་རེ་བ་ལ་མ་འོངས་པའི་ལོ་ངོ་གསུམ་བཞི་ཅིག་ནང་དེ་འདྲ་ཡོང་བར་རེ་བ་རྒྱག་གི་ཡོད་ལ། ཡང་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་ཁོང་ཚོ་ཡི་རིག་ནུས་དེ་ཡི་དམིགས་བསལ་གྱི་ཁྱད་ཆོས་ནི་ཆོས་དང་རིག་གཞུང། གསར་འགྱུར་དང་ཆེད་རྩོམ་སོགས་ག་རེ་བོད་ཡིག་ཏུ་བསྒྱུར་ན་བོད་སྐད་རང་གི་གཤིས་ཉམས་ཇི་བཞིན་དུ་ཡོང་ཐུབ་པ་སོགས་ཀྱི་ཉེ་ལམ་བོད་དང་ནུབ་ཕྱོགས་ཀྱི་ལོ་ཙཱ་བ་དེ་འདྲ་གྱི་ཚོད་ལྟ་བྱས་པར་རིག་ནུས་ཀྱིས་ལོ་ཙཱ་ཡི་དུས་ཡུན་ལྡབ་བཅུ་ལྷག་ཇེ་ཡང་དང་ཇེ་མགྱོགས་སུ་གཏོང་ཐུབ་པ་འདུག་ཅེས་གསུངས་པའི་གི་མཚོན། རིག་གཞུང་ལུང་འདྲེན་དང་དུས་རབས་ཀྱི་རྗེས་ཟིན་པ་ལ་ཕན་ཐོགས་བྱུང་གི་ཡོད་རེད་ཅེས་གསུངས་འགྲེལ་བརྗོད་གནང་ཡོད་པ་རེད། སྨོན་ལམ་རིག་ནུས་གསར་རྩོམ་གྱི་བརྒྱུད་རིམ་གྱི་ནང་ལ་ཕྱག་ལེན་གནང་མཁན་བརྒྱ་ཆ་དགུ་བཅུ་གོ་བདུན་དེ་ནི་བོད་རིགས་གཞོན་སྐྱེས་ཚོ་དང་བརྒྱ་ཆ་གཉིས་ནི་གྲྭ་བཙུན་དང། བརྒྱ་ཆ་གཅིག་དེ་ཕྱི་རྒྱལ་སློབ་ཕྲུག་བཅས་ཡིན་པ་རེད། ཡང་རིག་ནུས་ཀྱི་མཉེན་ཆས་བཟོ་སྐྲུན་འགན་འཛིན་བསྟན་འཛིན་སྐལ་ལྡན་ལགས་ཀྱིས་གསུངས་ན། ཨ་ནི་ང་ཚོས་ད་བོད་ཡིག་གི་ཀློག་འདོན་རིག་ནུས་ཀྱི་ང་ཚོ་གི་ད་སྦྱོང་བརྡར་སྤྲད་རེད། ད་འདི་དེ་རྗེས་མ། Application། གང་བྱུང་མང་བྱུང་ལ་ད་བེད་སྤྱོད་བཏང་ཡ་ཡོད་རེད། དུ་མ་ང་ཚོ་ཡར་རྒྱས་བཏང་གིན་བཏང་གིན་ཨ་ནི། ང་རང་ང་རང་ཚོས་ད་ལྟ་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་ནས་ཡིན་པ་ཡིན་ན་རེད། ཨ་ནི་ང་ཚོ་ཕྱི་ལོག་ང་ཚོ་ཕྱོགས་མཐའ་ཁག་ལ་བཞུགས་བསྡད་མཁན་གྱི་བོད་པའི་མཉེན་ཆས་བཟོ་མཁན། སུ་འདྲ་ཅིག་ཡིན་ནའི་ང་ཚོ་བེད་སྤྱོད་བཏང་ནས་ཨ་ནི་ང་ཚོ་ད་ལྟ་འདི་འདྲའི་བེད་སྤྱོད་བཏང་ནས་ད་བཀོལ་སྤྱོད་བྱས་ནས་ད་ཅིག་ཁོ་རང་ཉིད་ཀྱི Application འདི་འདྲའི་བཟོས་པ་ཡིན་པ་ན་ཨ་ནི་ང་ཚོ་དགའ་བསུ་ཡོད་ཞུ།
ད་རེས་སྨོན་ལམ་རིག་ནུས་འགྲེམས་སྤེལ་གྱི་མཛད་སྒོ་གི་ཐོག་ལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་མཚོན་པའི་གཞུང་འབྲེལ་མི་སྣ་མང་པོ་ཞིག་དང་ལྷག་པར་དུ་ཤེས་ཡོན་ཅན་དང་གཞོན་སྐྱེས་དོ་སྣང་ཅན་མང་པོ་ཞིག་བཅར་ཡོད་པ་རེད་འདུག།

གོང་འཕེལ་གཏོང་ཐབས་ཀྱི་ཐད་ལ་གོ་རྟོགས་སྤེལ་བའི་ཀྱི་ལས་རིམ་དང་ཟབ་སྦྱོང། བོད་ཀྱི་རི་མོ་སྒྱུ་རྩལ་འགྲེམས་སྟོན་སྒོམ་སྒྲུབ་ཉམས་ལེན་སོགས་ཀྱི་ལས་འཆར་ཁག་གོ་སྒྲིག་གནང་རྒྱུ་ཡིན་སྐོར་ལྷོ་ཨ་མེ་རི་ཀ་ཡི་སྐུ་ཚབ་དོན་གཅོད་ཁང་ནས་གནས་ཚུལ་སྤེལ་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱིས་བུད་མེད་ཀྱི་ནུས་སྟོབས་གོང་འཕེལ་ཐད་ཚོགས་འདུ་འཚོགས་བཞིན་ཡོད་པ་དང། ད་སྐབས་བོད་མིའི་སྤྱི་ཚོགས་ཀྱི་ཁྲོད་དུ་བུད་མེད་ལ་རྩུབ་སྤྱོད་དང་བཙན་གཡེམ་གྱི་གནད་དོན་གླེང་བའི་གི་སྐབས་སུ་ཁུ་སིམ་ཞུ་བའི་གི་གཤིས་རྒྱུད་དེ་ཉུང་དུ་སོང་བཞིན་ཡོད་པ། འབྲེལ་ཡོད་ཚན་པས་ངོ་སྤྲོད་གནང་བའི་སྐོར།

འདས་པའི་ལོ་ངོ་དྲུག་གི་ནང་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་ངོས་ནས་རྩུབ་སྤྱོད་དང་བཙན་གཡེམ་གྱི་གནད་དོན་ཐོག་ལམ་སྟོན་ཡིག་ཆ་འགྲེམས་སྤེལ་ལ་སོགས་པའི་ལས་གཞི་མང་དག་ཅིག་སྤེལ་ཡོད་པ་སོང་ཞིང་ད་ལྟའི་ཆར་བོད་མིའི་སྤྱི་ཚོགས་ཁྲོད་བུད་མེད་ལ་རྩུབ་སྤྱོད་དང་བཙན་གཡེམ་གྱི་གནད་དོན་གླེང་བའི་སྐབས་ཁུ་སིམ་ཞུ་བའི་གཤིས་རྒྱུད་དེ་ཡང་ཉུང་དུ་ཕྱིན་ཡོད་པ་འགྲེལ་བརྗོད་གནང་བྱུང། ད་ལྟ་ལོ་ཤས་ནང་ལོགས་ལ་ང་རང་ཚོའི་ཚན་པ་ཡིན་ན་རེད་གཞུང་འབྲེལ་མ་ཡིན་པ་ཚོགས་པ་གཞན་པས་ཀྱིས་ལས་འགུལ་མང་པོ་ཞིག་སྤེལ་ཡོད་ཙང་དེས་བརྟེན་བྱས་སྤྱི་ཚོགས་ནང་ལོགས་ལ་བཙན་གཡེམ་དང་རྩུབ་སྤྱོད་སྒང་ལ་གླེང་མོལ་བྱེད་ཡ་ལ་མ་འཚེར་ཡ་དང

འདིའི་གི་དུས་ཡུན་འདི་ལ་ཡང་ང་ཚོས་ཁྲིམས་དང་སྒྲིག་གཞི་ངོ་ཐོག་ནས་ཨ་ནི་ས་གནས་སོ་སོ་སུ་ལ་ཡུལ་ཁྲིམས་དང་མཐུན་པ་བྱས་ང་རང་ཚོའི་གནས་སྟངས་དང་མཐུན་པ་བྱས་ལག་བསྟར་གི་བྱེད་འོས་པ་ཅིག་བྱས་ཨ་ནི་མ་འོངས་པར་འགྲོ་སོང་ཆེན་པོ་ཞེ་པོ་ཅིག་འགྲོ་མ་བས་ད་རྒྱུན་གནས་ཐུབ་པ་ཅིག་དགོས་ཀྱི་ཡོད་རེད་མ་གཏོགས་ཅིག་ཡང་ང་ཚོ་ལས་གཞི་གསར་པ་རེ་རེ་རེ་སྤེལ་ཡོད་འདུག་བསམ་པ་ག་དུས་ནས་འགྲོ་སོང་མང་པོ་ཞེ་པོ་ཅིག་དེ་བ་གཏང་དགོས་ཡ་བྱས་ཨ་ནི་མ་འོངས་པ་ད་ལྟའི་རིང་ཁར་ཁོ་རོགས་ཚོགས་ཡོད་པས་ག་ལ་འགྲིག་གི་ཡོད་རེད་པ་ཡང་མ་འོངས་པ་ཅིག། རྒྱུ་རྐྱེན་ག་རེ་ཡིན་ན་འཕྲད་མི་སྲིད་པ་མ་རེད། དེ་འདྲའི་ཅིག་གི་སྐབས་ནས་ཡང་དཀའ་ངལ་འདྲ་བོ་འཕྲད་པ་ཡིན་ན་ཡང་དེ་དུས་བསམ་པ་ལ་ཡང་ཅིག་རྒྱུན་གནས་དེ་ཐུབ་མ་ཐུབ་ཀྱི་དཀའ་ངལ་འདྲ་བོ་འདི་འདྲས་འཕྲད་མ་དགོས་ཡང་ད་ལྟ་ནས་བསམ་བློ་བཏང་ཐུབ་པ་འདྲ་བོ་བྱུང་བ་ཡིན་ན་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་གི་འདུག། ཡང་སྐབས་དེར་བོད་མིའི་ཁྲིམས་ལུགས་རིག་པའི་མཐུན་ཚོགས་ཀྱི་ཁྲིམས་རྩོད་པ་བསྟན་འཛིན་སྒྲོལ་དཀར་ལགས་ཀྱིས་བུད་མེད་ལ་རྩུབ་སྤྱོད་དང་བརྩེ་མེད་འགོག་ཐབས་སོགས་ཀྱི་གོ་རྟོགས་ལས་འགུལ་དེ་དང་པོ་སོ་སོའི་ཁྱིམ་ཚང་ནས་འགོ་འཛུགས་གནང་སྟེ་མ་འོངས་པར་རྩུབ་སྤྱོད་དང་འབྲེལ་བའི་གནས་ཚུལ་རིགས་འཕྲད་སྐབས་ཁ་སངས་པོའི་ཐོག་ནས་གསུང་ཐུབ་པ་བཟོ་དགོས་གལ་ཆེ་བའི་སྐོར་གསུངས་བྱུང། ཡང་ས་རཱ་མཐོ་སློབ་ནས་ཡིན་པའི་བསྟན་འཛིན་སྒྲོལ་དཀར་ལགས་ཀྱིས་ཚོགས་འདུ་དེ་ནི་དམིགས་བསལ་བུད་མེད་ཚོར་གལ་འགངས་ཆེན་པོ་ཆགས་ཀྱི་ཡོད་ནའང་སྐྱེས་པ་ཕོ་ཡང་གང་མང་མཉམ་ཞུགས་བྱས་པ་ཡིན་ན་སྤྱི་ཚོགས་ཀྱི་གནས་སྟངས་ཡར་རྒྱས་འགྲོ་བར་ཕན་ཐོགས་ཡོད་པ་དགོངས་ཚུལ་གསུངས་ཀྱི་འདུག། རྒྱ་ཆེ་ཤོས་ནས་བསམ་བློ་བཏང་ན་འདི་ལ་ལས་ཀ་ག་འདྲ་ཅིག་བྱེད་ཡིན་ནའི་བུ་དང་བུ་མོ་ལ་གཅིག་མཚུངས་ཅིག་བལྟ་བྱེད་ལ་མིག་དཔེ་ལྟ་སྟངས་ཡིན་ནའི་རེད་སྐད་ཆ་བཤད་སྟངས་ཡིན་ནའི་རེད་ད་གུས་ཞབས་དང་མཚོན་པ་ཡིན་ནའི་ག་འདི་ཟེར་ནས་ད་བུ་མོ་ལ་ན་ཏིས་སྨྲ་འགྲོ་ད་བུ་ལ་ན་ཏིས་ཞིག་ཁ་ལོར། གར་དྲི་ནས་ཏིས་ཞིག color གོན་ནས་ཐུ་ཨ་སྒྲེབ་འགྲོ་ད་ཨ་འདྲེ་འགྲོ་མ་ཡིན་པ་ཚང་མ་གཅིག་མཚུངས་ཐོག་ནས་ནི་གུས་ཞབས་བྱས་ད་ཨ་འདྲོ་ལི་བྱས་ན་ཡག་པོ་རེད་བསམ་གི་འདུག། གཞན་ཡང་ཐེངས་འདིའི་ཚོགས་འདུ་དེ་ནི་ཨ་མི་རི་ཀའི USAID ཞེས་པའི་རོགས་ཚོགས་དང་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གཉིས་ཀྱི་མཐུན་སྦྱོར་འོག་གོ་སྒྲིག་གནང་བ་ཞིག་ཡིན་པ་དང་ཚེ་རིང་སྐྱིད་ལགས་ཀྱིས་ད་ལྟའི་བོད་མིའི་སྤྱི་ཚོགས་ཁྲོད་དཀའ་ངལ་ཆེ་ཤོས་ཤིག་ནི་རྩུབ་སྤྱོད་དང་བཙན་གཡེམ་འགོག་ཐབས་དང་འབྲེལ་བའི་ཁྲིམས་སྒྲིག་གི་གོ་རྟོགས་ཁ་གསལ་མེད་པའི་རྐྱེན་གྱིས་དཀའ་ངལ་དང་གནོད་འཚེ་ཕོག་ཡུལ་གང་ཟག་ཚོར་དྲང་བདེན་ཀྱི་ཐག་གཅོད་ཅིག་ཡོང་གི་མེད་ཚུལ་འགྲེལ་བརྗོད་གནང་བྱུང་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

འགྲོ་བ་མི་ཡི་ཐོབ་ཐང་བརྟག་ཞིབ་ཚོགས་པ་གིས་གཟའ་པ་སངས་གི་ཉིན Australia ཡི་སྲིད་བློན Anthony Albanese ལགས་དང་ཕྱི་སྲིད་བློན་ཆེན Penny Wong རྣམ་གཉིས་ལ་འབོད་ཡིག་ཞིག་ཕུལ་ནས་རྒྱ་ནག་གི་ནང་འཚམས་གཟིགས་ཕེབས་པའི་གི་སྐབས་འགྲོ་བ་མི་ཡི་ཐོབ་ཐང་གནས་སྟངས་སྐོར་གྱི་ལངས་ཕྱོགས་གསལ་པོ་འཛིན་དགོས་པའི་གི་འབོད་སྐུལ་བསྐུར་ཡོད་པ་རེད།

ཧྲང་ཧའེ་གི་ནང་ཡོད་པའི་ཁོང་མོ་ཡི་གྲོགས་པོ་དང་གྲོགས་མོ་ཚོ་གྱིས་ཀྱང་ཁོང་མོ་དང་འབྲེལ་བ་ཡོང་ཐབས་འབད་རྩོལ་བྱས་ཡོད་ཀྱང་གྲུབ་འབྲས་གང་ཡང་ཐོན་མེད་པ་གསུངས་ཡོད་པ་རེད། ཡང་ཉི་ཧོང་གི་སྲིད་བློན་མཆོག་གིས་ཧྥི་ལི་པིན་གྱི་ནང་ལ་འཚམས་གཟིགས་སུ་ཕེབས་བཞིན་ཡོད་པ་དང་ཕྱོགས་གཉིས་བར་རྒྱལ་སྲུང་འབྲེལ་ལམ་ཡར་རྒྱས་གཏོང་རྒྱུ་ཡིན་པ་རེད་འདུག་དེ་ཡང་ཨེ་ཕི་གསར་ལས་ཁང་གིས་ཕྱི་ཚེས་གསུམ་གི་ཉིན་ཧྥི་ལི་པིན་གྱི་རྒྱལ་ས་མ་ནི་ལ་ནས་གནས་ཚུལ་སྤེལ་བ་ལ་ལྟ་ན

རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། མཚམས་འདི་རུ་འགུ་རུ་ཆོས་སྐྱིད་ཀྱིས་ཕྱོགས་བསྒྲིགས་བྱས་པའི་དམིགས་བསལ་གསར་འགྱུར་ཞིག་ལ་ཉན་རོགས། ཧང་ཀང་ཁྲིམས་ཁང་གིས་ཧང་ཀང་སློབ་ཕྲུག་ཞིག་ལ་ཉི་ཧོང་ནང་བསྡད་སྐབས་དྲ་ལམ་བརྒྱུད་སྲིད་གཞུང་མགོ་རྟིང་སློག་པའི་ཡི་གེ་ཁྲི་པུ་ཅན་གྱི་ཟེར་བའི་རྒྱུ་མཚན་ཐོག་ཟླ་བ་གཉིས་རིང་བཙོན་འཇུག་ཁྲིམས་ཐག་བཅད་པ་ནས་བསྟན་པ་དང། འདི་ནི་ཉི་ཧོང་ནང་གི་དྲ་ལམ་རྒྱས་བཤད་ཀྱི་སྐོར་ནས་ཧང་ཀང་ནང་སྲིད་གཞུང་མགོ་རྟིང་སློག་པའི་ཁྲིམས་ལུགས་ཞེས་པ་མི་སེར་སྤེལ་རིང་ལུགས་ཀྱི་སྲིད་ཇུས་འབེབས་སྒོ་འོག་ཧང་ཀང་བ་སློབ་ཕྲུག་ཞིག་ལ་ཉེས་ཆད་བཅད་པ་ཐེངས་དང་པོ་ཆགས་པ་རེད་འདུག་མཁས་དབང་དང་ཕྱི་རྒྱལ་ལས་འགུལ་བ་ཚོ་གིས་གྱོད་དོན་འདི་ནི་ཧང་ཀང་དང་འབྲེལ་བ་གི་གནད་དོན་ལ་འབྲེལ་བ་ཡོད་མཁན་ཚོ་ལ་ཤུགས་རྐྱེན་ངན་པ་དེ་འདྲ་ཕོག་གི་ཡོད་པ་ཉེན་བརྡ་ཤུགས་ཆེན་སྐུལ་བ་བྱས་པ་རེད། དེ་སྔ་ཧང་ཀང་ནང་དམངས་གཙོ་ལས་འགུལ་སྤེལ་མཁན་རིན་ཅན་ཧྥིན་གྱིས

སྔོན་ཆད་ཡི་གེ་བྲིས་ནི་རྣམས་བསུབ་བཏང་མེད་ན་ཚང་མ་ལ་ཉེན་ཁ་ཡོད་པ་གསལ་པོ་ཤེས་རྟོགས་ཐུབ་ཀྱི་ཡོད་ཅེས་བརྗོད་འདུག་ཧང་ཀང་ཁྲིམས་ཁང་གི་ཁྲིམས་དཔོན Magistrate Victor So གིས་སློབ་ཕྲུག་དེའི་ནག་ཉེས་ངོས་ལེན་ཞུས་ཟིན་རྗེས་ཟླ་བ་གཉིས་ལ་བཙོན་འཇུག་ཁྲིམས་ཐག་བཅད་སྐབས་དེ་འདྲ་གི་འཇིགས་སྐུལ་གཏོང་རྩིས་ཀྱི་ཉེས་ཆད་བཅད་རྒྱུ་ནི་དགོས་ངེས་ཅན་ཞིག་ཆགས་ཡོད་སྐོར་དང་རྒྱུ་མཚན་ནི་མ་རིག་པ་དེ་ཚོ་ལ་ལས་སླ་པོ་ངན་བསླུ་མགོ་སྐོར་འོག་ཚུད་འགྲོ་གི་ཡོད་ཅེས་བརྗོད་འདུག

ཁོང་སྤྱི་ཟླ་གསུམ་པ་ནང་འཇུ་བཟུང་ཚུད་འདུག་པ་དང་དེ་ནི་ཁོང་གི་ངོ་རྟགས་ཡི་གེ་བཅའ་གཞི་ཆེད་ཧང་ཀང་ནང་ཚུར་ལོག་རྗེས་བྱུང་བ་ཡིན་པ་ནི་ཚོ་ནང་མི་དེ་དུ་ས་འདུག་ཁོང་གིས་ཕྱི་རྒྱལ་ཁག་ཏུ་ཡི་གེ་འདི་འདྲ་བྲིས་པ་ལ་ས་ནི་ཧྲན་ཞི་ཀོང་གིས་ཚོས་གི་རྒྱ་གར་འགའ་ནི་ནི་དེ་དེ་གི་དེ་དུ་བྱས་ཆོག་མེད་དང་ཐོག་ཁོང་གི་ཁྲིམས་རྩོད་པའི་རྩིས་ལེན་ཅི་ཡིན་ནའང

ཁོང་གིས་སློབ་ཕྲུག་ཁ་ཅིག་ཁྱིམ་ཚང་གི་རྗེས་གཞི་བདམས་ཁ་ཧ་ཅང་དུང་སེམས་བརྩེ་ཡིན་པ་དང་བུ་མོ་དེ་ནི་གཞན་གྱིས་སྨན་བསྟེན་ནས་གངས་རི་ལ་ཤི་དོགས་རྒྱག་འདུག་པ་བརྗེད་དཀའི་པའི་སློབ་ཕྲུག་མང་པོ་འཛིན་གྲྭ་ཚུགས་སྐབས་སྐད་ཆ་བཤད་ཕོད་ཀྱི་མེད་པའི་གནས་སྟངས་ཆགས་འདུག་ཁ་ཅིག་གིས་དགེ་རྒན་ལ་སུ་དེ་ཡི་གེ་བྲིས་ནས་སློབ་ཕྲུག་འདི་འདི་སྐད་ཆ་བཤད་ཀྱི་མིན་ཞེས་བརྗོད་མཁན་ཡོད་པ་ངོ་སྤྲོད་བྱས་པ་རེད།

བོད་མི་མང་སྤྱི་འཐུས་ཟུར་པ་དང་མདོ་ཁམས་ཆུ་བཞི་སྒང་དྲུག་ཐོག་མ་བཙུགས་པའི་སྐབས་སུ་འགོ་ཁྲིད་ཀྱི་གྲས་ཡིན་པ་གྲྭ་བོ་དཔོན་རིན་ཆེན་ཚེ་རིང་ལགས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་བའི་ཚེས་ཉི་ཤུ་རྩ་བདུན་ཉིན་གྱི་ཕྱི་དྲོ་དགུང་ལོ་དགུ་བཅུ་གོ་གསུམ་དུ་རྒྱ་གར་རྡེ་ར་རྡུན་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་སུ་འདས་གྲོངས་སུ་གྱུར་ཡོད་པའི་ཡིད་སྐྱོའི་གནས་ཚུལ་ཐོན་འདུག། དེ་ནས་གྲྭ་བོ་དཔོན་རིན་ཆེན་ཚེ་རིང་ལགས་སྐུ་འདས་གྲོངས་སུ་གྱུར་བའི་ཡིད་སྐྱོའི་གནས་ཚུལ་དེའི་སྐོར་དམ་པ་ཁོང་གི་བུ་མོ་དང་བོད་མི་མང་སྤྱི་འཐུས་སྐབས་གཉིས་ཀྱི་རིང་ལ་གནང་མྱོང་བ་དང། དེང་སྐབས་རྒྱ་གར་ཧི་མ་ཅལ་མངའ་སྡེའི་ནང་རྟེན་གཞི་བཅས་པའི་ཀུམ་རའོ་བོད་མིའི་གཞིས་ཆགས་ཀྱི་ད་ལྟའི་ལས་ཐོག་གཞིས་འགོ་སྤྱི་འཐུས་ཟུར་པ་གྲྭ་བོ་ཚེ་བརྟན་ལགས་སུ་བཀའ་འདྲི་ཞུས་སྐབས་སུ། ཁོང་གིས་ད་ངས་ད་ལྟ་དམིགས་བསལ་ཞུ་དགོས་ཡོད་ལ་ཁོང་ཟླ་བ་གཉིས་ཚར་རེད་ཅི་ཙང་ཁོང་མཁལ་པ་མཁལ་མ་དེ་ཅི་ཞིག་སྐྱོ་བོ་རེད་ལ་དེ་ནི་ཁ་ཚིག་པ་ར་ལ་རྐང་པ་ལ་ཆུ་སོ་ཏི་སི་བློ་དགྲ་རྒྱབ་ང་ཚོ་སེམས་འཚབ་བྱུང་ད་ནི་ང་ཚོ་གོ་མ་རུང་པ་བྱས་ལ་ཡ་ཐུགས་དང་ཞུ་དུ་རྡེ་ར་རྡུན་མེག་སི་སྨན་ཁང་ལ་དེ་དིས་མོ་བབས་རེད་དེ་ནི་དེ་ན་ཉི་མ་བཅོ་ལྔ་ཚར་རེད་དེ་ནི་ཁོང། ཁོང་རང་ཚོ་གིས་སྨན་བཅོས་བྱས་བྱས་ནས་གང་གའི་མཁལ་མ་དག་ཕྱིན་པ་དེ་དེ་སྐྱོ་བོ་རེད་ཤག་ད་ནང་ལ་ཁྱེད་རང་ཚོ་གིས་སྨན་བཅོས་འདི་རང་བྱས་དེ་ནས་མི་ཐེ་བ་ཞིག་ལ་བྱས་ཡོད་མ་རེད་གསུངས་འདུག་དེ་ང་ཚོ་ལྡེ་ར་ལྡུན་ལ་བདེ་སྐྱིད་གླིང་ཚགས་དེ་ང་ཚོ་ཕ་ཡུལ་གཅིག་པ་ཇོ་ཁོ་ནང་ནས་སྨན་ཁང་དེ་ཡང་བསྟེན་བདེ་བོ་ཡོད་རེད་དེ་ནི་ང་ཚོ་ད་ས་སྐྱ་ཡིན་དུས་གོང་མ་རིན་པོ་ཆེ་ཁོ་རྣམས་པ་ད་ཆོས་ཚོགས་ད་ངོ་ང་ཚོ་འདི་རྩ་བདེན་ཡིན་དེ་རིང་དེ་འདྲས་བྱས་ནས་སྙུང་བཤད་བྱས་བྱས་སོང། དེ་རིང་ག་ཚོད་ཟླ་བ་བཅུ་པའི་གི་ཚེས་ཉི་ཤུ་རྩ་བདུན་ལ་འདི་གྲོངས་ཕྱིན་རེད། ནག་ཅིང་རེད་དེ་ནི་བོད་ནས་ང་ཚོ་གི་དེ་ད་ས་སྐྱ་གི་གོང་མ་རིན་པོ་ཆེ་གི་སྔུན་ནས་བསྔོ་བ་སོང་ཡ་དེ་རེད་དེ་དེ་ནི་ཁོང་གྲོངས་པའི་ཉི་མ་དེ་ལ་ང་ཚོ་ས་སྐྱ་གི་ཀུན་དགའ་སྙིང་པོ་དུས་ཆེན་ཡོད་ན་མེད་ན་ས་སྐྱ་གི་དུས་ཆེན་ལྔ་རེ་གཅིག་བསྡོམས་ཡོད་རེད་དེ་ཉི་མ་དེ་ལ་ལོ་གཅིག་ལ་དུས་ཆེན་གཅིག་མི་ཤི་ཡོད་མ་རེད་དེ་ཉི་མ་དེ་གྲོངས་ཁོང་འདི་གྲོངས་ཕྱིན་རེད་འདི་གྲོངས་ཕྱིན་དེ་ད་གང་གང་ག་ད། གོང་མ་རིན་པོ་ཆེ་མཆོག་ཚོགས་ནང་ཚོགས་ཕེབས་གནང་སྟེ་གདུགས་དཀར་སྤྲིན་ནག་བསྔོ་བ་སྨོན་ལམ་སོགས་ཁོང་གི་ཚེ་འཕོ་གང་ག་རྟེན་འབྲེལ་འདྲ་མ་སོགས་ད་ག་ལ་བ་རེ་གྲོངས་ཚར་བ་བཅས་ལ་ཡག་པོ་འདྲ་བྱུང་སོང། ནང་བཞིན་ང་ཚོ་ཕ་ཡུལ་ལ་སྒ་སྐྱེ་དགུ་སྐྱེ་དགུ་དགོན་པ་རེ་གང་ག་འདི་ཉི་མ་ཚོགས་པ་ཚོགས་དུས་གང་ག་སྨོན་ལམ་སོགས་འདི་ཉི་མ་དཔེ་མི་སྲིད་ག་རེ་བ་ད་ག་བ་བཟང་པོ་འདྲ་བྱུང་སོང། འདི་ཉི་མ་དེ་ལ་ང་ཚོ་རྒྱ་ཡན་ཆོས་འབོ་ལ་དཔེ་འབྲེལ་བ་ཡ་རེ་ཁོང་གི་མང་པོ་པ་ལ་ཙར་དཔེ་རེ་ཁོང་གིས་ད

རྒྱ་མིའི་དམག་གིས་བཙན་འཛུལ་བྱེད་པའི་སྐབས་སུ། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོ་མདོ་ཁམས་ཆུ་བཞི་སྒང་དྲུག་གི་བསྟན་སྲུང་དྭངས་བླངས་དམག་གི་སྒྲིག་འཛུགས་ཐོག་མ་བཙུགས་པའི་གྲས་ཤིག་དང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་བཙན་བྱོལ་དུ་ཕེབས་པའི་སྐབས་སུ་སྐུ་སྲུང་གི་གྲས་ཡིན་པའི་སྐོར་དམ་པ་ཁོང་གི་བུ་མོ་དང་སྤྱི་ཟུར་གྲའུ་ཚེ་བརྟན་ལགས་ཀྱིས། ལགས་སོ་དེ་ནས་ཁྱེད་རང་ད་དེ་གྲའུ་དཔོན་རིན་ཆེན་ཚེ་རིང་དམ་པ་ཁོང་གི་ད་བུ་མོ་རེད་དེ་ཨོ་རེད་དེ་བྱེད་དུས་ཁོང་གི་སྐུ་ཚེ་རིང་ལ་ད་ཁོང་གི་གཅིག་ད་བོད་བསྟན་པ་ཆབ་སྲིད་རེད་དེ་ནང་བཞིན་གྱི་གཅིག་ཆུ་བཞི་སྒང་དྲུག་གི་གནད་དོན་གྱི་ཐོག་ལ་ད་གཅིག་མཛད་རྗེས་ཆེ་ཤོས་བཞག་སོང་བསམ་པ་ག་རེ་དགོངས་གི་འདུག་རེ་གཉིས་གཅིག་གསུངས་ན། ཁོང་ལ་ད་ད་ནངས་སྙིང་བོ་གི་ལོ་རྒྱུས་ཀྱི་ཆེད་ལ་བཤད་རྒྱུ་ན་ཁོང་ནི་དེ་སྒ་སྐྱེ་དགུ་སྒ་སྐྱེ་དགུ་གི་ད་ང་ཚོ་ནི་དེ་སྔ་དཔོན་རེད་བ་ལ་དཔོན་བཅས་ཁོང་གི་སྐུ་ཁོང་གི་ཡབ་གྲོངས་ཚར་དུས་ཨ་ནི་དགུང་ལོ་བཅོ་བརྒྱད་དང་ནི་ཁོང་གི་ད་སྒ་སྐྱེ་དགུ་མདོ་གི་ད་དཔོན་དཔོན་བྱས་བྱས་ནས་ཁོང་བཞུགས་དེར་བ་ལ། ཨ་ནི་དེ་ག་ནང་བཞིན་ད་གཞུག་མ་ང་ཚོ་གི་ལྔ་བཅུ་ང་དགུ་ལོ་ལ་ཕྱི་ཤོར་དུས་སྒ་ནས་ལྷ་ས་ལ་སླེབས་དེ་ནས་ཨ་འབྲུག་མགོན་པོ་བཀྲ་ཤིས་ཀྱི

བཞུགས་པ་ཅིག་རེད། པ་ར་བྱེད་མི་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན། གོང་ས་མཆོག་གིས་རང་གི་ནས་ཁོང་གི་གཟིམ་ཆུང་ནང་ལ་ཡར་པཱ་ལགས་སྐད་བཏང་བྱས་ནས་ད་ང་ཚོས་ལུང་པ་དེ་འདྲས་དེ་འདྲས་ལ་གཞིས་ཆགས་ཅིག་བཙུགས་གི་ཡིན་ཁྱོད་ཀྱིས་གཞིས་ཆགས་དེ་ཆུ་རུང་ཆ་ཚང་ས་ཉོ་ཡར་ཁང་པ་བཏགས་ཡར་མི་བསྒྲིགས་ཡར་ཆ་ཚང་བྱེད་དགོས་རེད་ཟེར་ནས་འདིས་ཁོང་གིས་གསུངས་པ་ནང་བཞིན་དུ་ད་ལྟ་ང་ཚོའི་གཞིས་ཆགས་དེ་ལ་ཁོང་ད། ཆིག་སྟོང་ཉིས་སྟོང་ཉིས་སྟོང་བཞི་བར་དུ་ས་ལེན་དགོས་གཞིས་ཆགས་ཀྱི་ད་ཚོགས་པའི་ཚོགས་གཙོ་བྱས་ནས། ཁོང་གནང་བསྡད་པ་ཅིག་རེད་དེ་ནི་ཆུ་བཞི་སྒང་དྲུག་གི་ཚོགས་གཙོ་གི་ཕལ་ཆེར་ལོ་སུམ་ཅུ་སོ་ལྔ་ཙམ་གཅིག་རྒྱ་གར་སླེབས་ནས་གནང་ཡོད་རེད་དེ་དེ་འདྲས་བྱས་ནས་ད་ད་ལྟ་ད་ཁོང་ད་ལོ་ད་ལྟ་འདས་སོང་རེད་མི་སྲིད། སྤྱི་འཐུས་སྐབས་དང་པོ་གི་སྤྱི་འཐུས་ཁོང་གཅིག་པོ་རེད། ལགས་འདོད་རེད། ད་ག་ཚོད་ང་ཚོ་ད་བ་ད་བ།

ཁོང་གིས་ཁྱེར་ཤོག་ཟེར་ནས་བཀའ་གནང་སོང་དེ་ནས་སྐུ་འདྲ་གཅིག་ཁོང་སངས་རྒྱས་སྐུ་འདྲ་གཅིག་ཁོང་གིས་དངོས་གནས་དབུ་ལ་བཞག་བྱས་ནས་སྨོན་ལམ་རྒྱབ་བྱས་ནས་དེ་གྲའུ་དཔོན་ལ་ཕུལ་རོགས་གྱིས་ཟེར་ནས་བཀའ་བཟང་པོ་དཔེ་སྩལ་སོང་ད་ད་ལྟ་ད་ལོ་ལོ་ལ་དེ་ཟླ་བ་དྲུག་པ་ནང་བྱུང་བ་རེད་སྟབས་ངའི་པཱ་ལགས་ཀྱི་སྐབས་དང་པོ་དེ་ལ་སྤྱི་འཐུས་རྣམ་པ་གང་ག་བགོ་བཤའ་རྒྱབ་འདུག་ཨ། ངའི་པཱ་ལགས་ཀྱི་ཤོ་སྐལ་ད།

སྒྲོལ་མ་ལགས་ནི་རྗེ་བཙུན་པད་མ་ལགས་ལས་དགུང་ལོ་ཆེ་ཤོས་རེད། ཁོང་གིས་དཔེ་བྱམས་པོ་བྱས་ད་ལྟ་ཁྱོད་ལོ་ཆུང་ཆུང་རེད་ཤག་ཁྱོད་སློབ་གྲྭ་འགྲོ་འོང་རེད་ཨོ་ལེ་སློབ་གྲྭ་འགྲོ་དང་ང་ལོ་བཞི་བཅུ་ཞེ་ལྔ་ཙམ་ཆགས་ཚོད་དུ་ཁྱོད་ལས་ཁུངས་ནང་ལས་ཀ་བྱས་ཡོད་ས་མིན་ད་ང་སློབ་སྦྱོང་འདི་འདི་ལྟར་བྱས་པས་ད་ཐུགས་རྗེ་ཆེ་ཡོད་མ་རེད་བྱེད་ཀྱི་མེད་གསུངས་ནས་ཁོང་རྣམ་པ་གིས་དཔེ་འདྲིས་པོ་ཡོད་དཔེ་མི་སྲིད་ཡག་པོ་གནང་དགོས་ཟེར་ལོ་དྲུག་ལ་བོད་ཀྱི་གཤིབ་ནས་བསྡད་འདུག་དེའི་སྐུ་མདུན་གྱིས་ད་ངའི་གྲོགས་པོ་རྙིང་པ་ཡིན་གསུངས་ཡང་བོད་ནས་ང་ཚོའི་ལྷ་ས་རི་པ་ལ་སྐུ་མདུན་ལ་ཡིན་ད་ལྔ་བཅུ་ང་དགུ་ལོ་ལ་ཡང་སེ་ཡང་སེ་མཇལ་བྱས་ནས་བྱས་འདུག་བྱས་ནས་ང་བོད་ནས་ང་གཉིས་གྲོགས་པོ་ཡིན་འདྲིས་པོ་ཡིན་ཟེར་གྱི་འདི་གསུང་གི་རེད། ཡང་དམ་པ་ཁོང་གི་སྐུ་ཚེའི་ལོ་རྒྱུས་སྐོར་བཅས་དཔེ་དེབ་ཞིག་ཀྱང་དམ་པ་ཁོང་གི་བུ་མོ་ཚེ་བརྟན་ལགས་ཀྱི་བུ་ཨ་ཅར་ཡ་གྲའུ་ངག་དབང་བློ་གྲོས་ལགས་ཀྱིས་རྩོམ་སྒྲིག་གནང་བཞིན་ཡིན་པ་འགྲེལ་བརྗོད་གནང་སོང། ད་ངས་ཨ་མྱེས་ཀྱི་ལོ་རྒྱུས་དེ་ངེད་ཀྱིས་བྲིས་འདུག་ཡོད་རེད། ཁྱེད་ལོ་རྒྱུས་དེ། ད་འདི་ནང་ལ་ཨ་མྱེས་ཀྱི་ལོ་རྒྱུས་མདོར་བསྡུས་ཅིག་ངའི་མི་ཚེའི་ལོ་རྒྱུས་མདོར་བསྡུས་འདྲ་བོ་ཅིག་ངས་ཁ་སང་ངེད་ཀྱི་དུས་སུ་བྲིས་བཞག་ཡོད། འདི་རྣམས་ད་གཙོ་ཆེ་བ་དེ་སྔ་མ་ད་ཨ་མྱེས་མདོ་ཁམས་ཆུ་བཞི་སྒང་དྲུག་གི་ནང་ལ་ཐོག་མར་དེ་ལ་མནའ་གན་མཐུ་མོ་ཆེ་བཞག་བྱས་ནས་དེ་སྐབས་སུ་ནི་ད་བོད་ནང་ལ་ད་ཕལ་ཆེར་ཕལ་ཆེར་གཅིག་མ་གཏོགས་བྱུང་ཡོད་ཀྱི་མ་རེད་བསམ་གྱི་འདུག་རྒྱ་ནག་གི་གནམ་གྲུ་ཅིག་གཏོར་ར་ལ་དེ་གཏོར་བྱས་ནས་ད་བོད་ནང་ལ་ད་ཕལ་ཆེར་ལོ་རྒྱུས་དེ་འདྲའི་གཞན་པ། བྱུང་ཡོད་པར་གོ་ཡས་མི་འདུག་དེ་རྗེས་ལ་རྒྱ་གར་ལ་སླེབས་ཚར་བའི་རྗེས་ལ་སླར་ཡང་ཨ་འབྲུག་མགོན་པོ་བཀྲ་ཤིས་གཙོས་པའི་ཁོ་ཚོ་མི་སྣ་དྲུག་ཙམ་ཅིག་གིས་མནའ་གན་མཐུ་མོ་ཆེ་བཞག་ནས་གློ་དམག་སྒར་སྒྲིག་འཛུགས་དེ་བཙུགས་ཡོད་ལ་ཁོང་གིས་ཐུགས་འགན་ཡང་འགན་གཙོ་བོ་འདྲ་བོ་ཅིག་བཞེས་ཡོད་རེད་ཨ་ནི་དེ་ནང་ནས་ང་ཚོ་བོད་མི་མང་སྤྱི་འཐུས་སྐབས་དང་པོ་བྱས་བྱས་ནས་དེ་སྐབས་སུ་ཨ་ནི་སྤྱི་འཐུས་སྐབས་དང་པོ་ལ་ད་སྐུ་ལས་མང་པོ་བསྐྱོན་བྱས་ནས་སྐབས་དང་པོ་བྱས་སྐབས་གཉིས་པ་སྐབས་གསུམ་པ་འདི་བྱས་ནས་ད་བོད་མི་མང་སྤྱི་འཐུས་ཀྱི་ཐོག་མར་རྨང་གཞི་བཞག་མཁན་གྲས་ཆགས་བསྡད་ཡོད་རེད། མདོ་ཁམས་ཆུ་བཞི་སྒང་དྲུག་གི